ལབ་པའི་གི་རུས་དོ། དེ་ལས་བསླབ། དེ་ལས་བཟུ་མོ། ང་གཅིག་གིས་གཉན་སེ་མི་བྱམས་ད་པིན་སིམ་དུ་ཚུ་ལུ་ད་རེ་ང་གིས་ཆེ་ག་ར་གི་ན་ན་ལེ་ར་གོ་ཚུགས་དི་པེ་གུ་ད་མ་ལེ་ར་ཆེ་རང་གི་ལབ་གི་ན་ན་ལུ་ཡུལ་མི་གི་དི་སུ་མི་གི་ཚུ་ཏོ་དི་ཚུ་ཆེ་གི་མེ་བྱོ་དི་ཡོད་པུ་ཆི་པེ་ཅིན་ཆེ་བམ་པིན་ཆ་དི་ཚུ་གི་མ་གྲུ་ཆེ་ར་གི་ན་ན་ལེ་ར་ནོ་དི་ཤིམ་ད་ལུ་ང་ཆེ་ལུ་ན་མ་ས་དྲུང་ཚོ་ལེ་ཞོམ་ཆི་ར་ཡུལ།

ད་རེས་ཀྱི་ལས་རིམ་གྱི་ནང་ཞིང་སྙན་གསན་པའི་བྱམས་དང་སྤུན་སེམས་འདི་ཚོ་ག་ར་ལོ་ཀན་ཆུས་ཀྱི་མཚན་གྱི་ནང་ན་ལོ་ཆེ་ག་ར་ལོ་ཆེན་པོར་ལེགས་སོ་ཡུལ་ད་རེས་ང་གི་ཆེ་ལུ་ཁ་ཆེ་བ་ར་ཡུལ་ཤུལ་མ་ཞིག་ག་སེ་ལབ་ད་ལོ་ཡུལ་ཤུལ་འདི་ག་ཨིན་ན་འདི་སུ་མེད་གི་ག་དེ་ལ་བྱོན་ཁྱིམ་ཨིན་ན་འདི་ཆེ་ཕམ་སྤུན་ཆེ་འདི་ཚོ་གི་མ་འགྲོ་བོ་ཅི་ཧ་གོ་འདི་གི་སྟེང་ལོ་ཆེ་ག་ར་གི་ནང་ན་ལ་ར་རྣོ་སམ་མ་འགྲོ་བོ་ཅི་བཏང་འདི་བས་འདུག།

འདི་ཁ་ལོ་ཅན་འདི་བས་འདུག། འདིའི་ངག་ལས་ར་ང་གཅིག་གི་ལས་ཞབས་ཅིག་བལྟ་གི་ཡོད་ཤུ་མ་ཤི་ཀ། འདི་ས་འཛམ་བུ་གླིང་དང་ལུ་ཁོག་གི་འདི་གསུམ་བས་བྱོན་འདི་བས་འདུག་ཟེར་ལབ་པའི་ལུགས་སྦྱོར་ང་གཅིག་གི་ཧ་གོ་སུག་ཡོད་ཤུ་མ་ཤི་ཀ་བྱོན་མི་གོ་ལས་བས་ཁོ་གི་ཨ་ཡི་འདི་ག་ཨིན་མོ། Mary། Mary ཨིན་མེད། མེ་རིག་དང་ཁོང་གཉིས་སྡོམ་འདི་གི་བས་མ་ཁོ་དང་མཉམ་གྱི་མོ་དང་མཉམ་གྱི་གཉེན་ཆ་མི་ག་ཡིན་མོ་ཇོ་སེབ་ཇོ་སེ་ལབ་ད་ལུ་ཁོ་གི་ཨ་ཕ་ཡིན་ད་ཨ་ཕ་སེ་མ་མ་མེན་པ་ལུ་ཁོ་ན་མ་སེ་མ་གི་ཐུང་གཉིས་ན་ལེ་ར། ཐུང་གཉིས་གི་གོ་ལེ་བས་འདི་སུ་མེ་གི་ང་ཅེ་རུ་ང་ཅེ་ཚོད་ཀྱི་ནང་ན་ལེ་ར་ང་ཅེ་ལེ་ཞོ་པའི་ཏག་དེ་འཇོག་ད་ལུ་ཡོད་ཤུ་མ་ཤི་ཀ་ཇོན་དེ་བས་འདུག་སེ་ལ་བའི་ལོ་རྒྱུ་ང་ཅེ་ཧ་གོ་དེ་བས་འདུག་དེའི་སྒང་ལེ་ར་མེ་རི་དང་ཇོ་སེབ་ཁོང་གཉིས་ཅི་ཁ་དོམ་དེ་མེད་མ་ལུ་ཁོང་གཉིས་འདི་ཚོ་མེ་གི་ཨེན་ཅབ་དེ་གི་བས་ཧོང་ཤིམ་དང། དེ་ཨེན་ཅབ་དེ་མོ་མེ་གི་ཧེ་མ་ལེ་ར་མོ་གི་ཕོ་ཁ་ལེ་ར་ཕོ་ཁ་ལུ་ར་ཡོད་ཤུ་མ་ཤི་ཀ་མེ་མ་དེ་ཡབ་དེ་གི་ཡབ་སེ་ལབ་ད་ལུ་ང་ཅེ་ཨ་པ་གི

མར་ཡམ་དང་ཇོ་སེབ་ཁོང་གཉིས་ཆི་ཁ་འདོམ་འདི་གི་བས་ཁོང་གཉིས་འདི་སུ་མེད་ཀི་ཕོ་དང་མོ་བས་ཆི་ཁ་འདོམ་འདི་གི་བས་ཡུལ་ཤུལ་མ་ཤི་ཁ་བྱོན་ཅི་ཨིན་སེ་ང་ཅི་གི་འདི་སུ་མེད་ང་ཅི་གི་ཧ་ཁོ་འདི་བས་ཡུལ་ད་རེ་ན་བ་གི་ཕོ་དང་མོ་འདི་ཚོས་འདེབས་ད་ལུ་འདེབས་ཡོག་ད་ལུ། མར་ཡམ་དང་ཇོ་སེབ་ཁོ་གཉིས་མ་པ་ལེ་ར་ཨེན་ཅབ་དི་བི་ཧོ་མི་ཡིན་ཨེན་ཅབ་དི་བི་ཧོ་མི་གི་རི་གི་ཧེ་མ་ལེ་ར་ཡེ་ཤུ་མ་ཤི་ཀ་མར་ཡམ་གི་ཁོ་པ་ལུ་ར་བྱོན་དི་བའི་དུ་སེ་ལ་བི་ལུ་རྒྱུ་ང་ཅི་ཚོ་གི་ཧ་ཁོ་དི་བའི་ཡུལ་དི་ཅོག་ར་ཅི་བེ་ར་གཉེན་སེ་མི་ཆམ་དང་བིན་སིམ་དི་ཚོ་ཨ་ཚི་སེམ་གི་ན་ན་ལེ་ར་ང་ཅི་ཚོ་གི་ལེ་ཤོམ་ཅི་བེ་རྣོ་སམ་ཏང་དི་བའི་ང་ཅི་གི་དི་སུ་མེ་གི་ཧ་ཁོ་གོ་བེ་རྣོ་སམ་མ་ཏོ་ཅི་ཏང་དི་བའི་འོང་གོ་བེ་སེ་ཆེ་གི་ནམ་ཅི་ར་བེ་རུ་དི་སུ་མེ་ལབ་དི་ཧོམ་དང་ལུ

མདོ་དགུ་བོད་ཀྱི་ཤུལ་ལས་ཁོག་བརྒྱུད་དབྱིངས་མེད། ད་ལྟའི་ཁོག་བརྒྱུད་བཟོ་མེད་ཀྱི་ཆོས་འདི་བས་དུ་ག་གཅིག་གིས་བསྟན་ལུགས་ཁོག་བརྒྱུད་བཟོ་མེད་ཀྱི། འདི་ས་འཛམ་གླིང་ལ་བྱུང་སྐབས་དབྱིན། འདིའི་སྐུ་ལས་ང་གཅིག་གིས་ལས་གཤོམ་ཆེ་བའི་ཧ་གོ་སོགས་མེད། འདི་ལས་གཤོམ་ཆེ་བའི་ཧ་གོ་ད་ལོ། ལས་ཤོར་བའི་རྟགས་འདི་འཇོག་ད་ལོ། ང་བྱས་ཚོད་མིག་འདི་ཚོ་རྣམ་སྨིན་གྱི། འདི་བས་ཀྱི་ལ།

ང་ཆོས་ལོའི་རྣམ་སྨིན་མེད་གི། སྐྱོན་བཅུ་གི། བཀའ་གི་ནང་བཞིན་ང་ཆོས་ལོའི་རྣམ་སྨིན་མེད་གི་བྱིན་རླབས་འདི་ཚུ་ང་ཅི་གི་མ་པ་ལ་ར་མི་ཐོབ། འདི་བྱིན་རླབས་ཐོབ་ནི་གི་དོལ་ལུ་ང་ཅི་ར་ཀུ་ད་མ་ལ་ར་ང་ཅི་གི་རྣོ་སམ་མ་དྲོ་ཆ་དི་བས་ཨ་མི་དི་བས། འདི་ང་གི་ལ་འདི་ཚུ་ཁོང་ལུ་རླབས་འདི་ཧོམ་ད་ལུ་ཟོབ་པི་ལུ་ཅུ་ཅམ་ཅི་རླབས་ཡིན་མེད་ངེ་གི་ནང་ན་ཟོབ་འདི་ཅམ་ཅི་ཐེམ་ཡིན་མེད་དེ་བས་ད་ལུ་འདི་མི་འདི་ཚུ་རླབས་ད་དི་འདི་བས་ལས་ཤོམ་ཅི་བས་ཁ་ཧི་ཁ་ས་ཧི་ས་བས་རླབས་འདི་འཇོག་ད་ལུ། འདི་མི་དུ་ཚོད་ཀྱི་སེམས་ཁ་ལེ་ར་ལས་གཞོམ་ཅི་ལུ་མནོ་བསམ་མ་གའུ་ཆགས་དེ་མེད་མ་ལུ་ལས་གཞོམ་ཅི་མནོ་བསམ་བཏང་དེ་བས་ང་ཅེ་ལ་ལན་ཐབས་དེ་འཇོག་ད་ལུ་ཁོང་གི་སེམས་ཁ་ལེ་མནོ་དུ་དུང་དོན་ད་ར་ད་རེ་ཆུ་ཤེལ་མི་མི་དེ་གནམ་ས་མི་ལས་གཞོམ་ཅི་དུ་མ་མནོ་མནོ་བསམ་མ་གྲག་མ་གའུ་ཆགས་དེ་བས་འཇོག་འདི་ཅོག་ར་ཅི་བེ་ར་འདི་བཟོ་མེད་ང་ཅེ་གི་མ་གའུ་ཆགས་དེ་འཇོག་ད་ལུ་ནམ་ཅེ་འདི་བཟོ་མེད། འདི་གི་སྟེང་ལས་ང་ཅེ་ཚོད་ཀྱི་གནམ་ས་མི་གི་ལས་གཞོམ་ཅི་མནོ་བསམ

དོན་དག་དུས་ཚོད་ཁོ་གིས་བསྟན་དུས་བས་ཁ་ཆེ་བ་ར་ཡུལ་ཤུལ་མ་ཞིག་ག་བྱོན་དུས་ཡུལ་སུ་ལབ་དར་ཁོ་ཨི་མ་ནུ་ཨེལ་ཨི་མ་ནུ་ཨེལ་ཚུ་ལབ་དར་གི་ཏི་འདི་གི་ཚིའི་དུས་ཚོད་ལབ་དར་ལུ་ཡུལ་ཤུ་ཀོན་ཆོ་ང་ཆེ་ད་ཆ་དུས་ཡུལ་ཀོན་ཆོ་ང་ཆེ་ད་ཆ་དུས་སེ་ད་ང་ཆེ་ཚོད་ཀོན་ཆོད་ཐོབ་དུས་བས་དུ་ད་ཁོ་གི་ཨ་ཡི་ཨ་པ་ག་ཡི་ན་དུས་ཚོད་ང་ཆེ་ཧ་ཁོ་དུས་དུ་ད་ཡུལ་ཤུལ་མ་ཞིག་ག་ང་ཆེ་ད་ཆ་དུས་ཡོབ་དར་ལུ་ཡུལ་ཤུ།